འཚོལ་ཞིབ་ལ་ཡར་ལྟོས་ཕེབས་པ་དང་ལྟ་དེའི་གནས་ཚུལ་གཅིག་རེད། གནས་ཚུལ་གསུམ་པ་དེ། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང། ཨ་ནི་འདས་པའི་གཟའ་འཁོར་གྱི་ནང་ལ་ཝིཏ་ནམ་ནང་ལ་ཡར་ད་གཅིག་སྐོར་སྐྱོད་བྱས་པའི་རྒྱལ་དོན་གྱི་ཁོ་རང་ཚོའི་གཟིགས་སྐོར་དེ་གནད་འགག་ཆེན་པོ་ཆགས་ཀྱི་འདུག་བྱས་ཙང་དེ་ད་ནི་ང་ཚོ་དུས་ཚོད་ཞེ་དྲག་མེད་དུས་གནད་དོན་གཙོ་བོ་དེ་གསུམ་འདྲ་བོ་གཅིག་གལ་ཆེ་བ་རེད་ཅེས་མཐོང། ལགས་ལགས་སོ། ད་དེ་ནས་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད། ཨི་སི་རལ་གྱི་སྲིད་བློན་བྷན་ཇེ་མིན་ནཱ་ཏིན་ཡཱ་ཧུ་དང། ཨ་ནེ་ཨ་མེ་རི་ཀའི་སྲིད་འཛིན་བྷ་ཏིན་གཉིས་ཀྱི་བར་ལ་ཡང་མ་མཐུན་པའི་འགལ་ཟླའི་གནས་ཚུལ་བྱུང་ཡོད་རེད་གསུངས་གནང་སོང། ཨ་ནེ་ཁོང་གཉིས་ཀྱི་བར་ལ་ཡང་མ་མཐུན་པའི་གནས་ཚུལ་གཙོ་བོ་ག་རེ་ཆགས་ཡོད་ན། ལགས་རེད། སྐུ་ཞབས་དྲུང་ལགས་ད་དྲི་བ་དེ་གལ་ཆེན་པོ་འདུག་ག་རེད་ཟེར་ན། ད་ཨིས་ར་ཨེལ་ལ།

ཨ་ནི་དེ་ནང་བཞིན་གྱི་གཅིག་གི་ཨ་རབ་མངའ་ཁུལ་གྱི་རྒྱལ་ཁབ་རེད་དེ་ཚོའི་ཐོག་ནས་ཨ་ནི་སྐྱོན་བརྗོད་ཞེ་པོ་ཅིག་ཡོང་གི་ཡོད་རེད་དེ་གི་ཐད་ཀར་ལ་ཡང་ད་ལྟ་ཨ་མི་རི་ཀའི་སྲིད་འཛིན་བྷའི་དཱན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འོས་བསྡུ་ལ་ཡག་ད་ཞུགས་དགོས་ཀྱི་ཡོད་རེད་དེ་འདྲའི་གནས་སྐབས་དང་གང་ཅིའི་ཐད་ནས་ཨ་ནི་སྐུ་ངལ་ཅིག་ཡོང་གི་ཡོད་དུས་ད་གང་ལྟར་ཨ་མི་རི་ཀའི་སྲིད་འཛིན་བྷ་ཏིང་ཐོག་ནས་ག་རེ་གསུང་གི་ཡོད་རེད་ཟེར་ན། ད་རྦད་དེ་རང་མེད་མི་མེད་བཟོ་ཡག་གི་གནད་དོན་དེ་མཚམས་བཞག་བྱས་ནས་ད་རྡོག་རྡོག་དེ་ལ་ཡ་ག་རེ་བྱེད་དགོས་ཀྱི་རེད་ཟེར་ན་ཕྱོགས་གཉིས་ཀ་ལ་ཡ་ད་གཅིག་གི་ཞི་འགྲིག་ཡོང་ཡག་ལ་སོགས་པ་ཕྱོགས་གཉིས་ཀའི་གི་ཐོག་ནས་གཅིག་གི་གནས་ཚུལ་གཅིག་ད་གང་ལ་གང་འཚམས་གཅིག་གི་བཟོད་བསྲན་འདྲ་པོ་ཅིག་བྱས་ནས་ཨ་ནི་མེ་འཕེན་མཚམས་འཇོག་ཡོང་ཡག།

མཁོ་སྤྲོད་མ་ཐུབ་པའི་དཀའ་ངལ་ད་ག་རེ་དང་ག་རེ་འཕྲད་ཀྱི་ཡོད་ན་དེ་ཤ།
ལགས་རེད་ད། ཡུཀ་རེན་གྱི་དམག་འཐབ་དེ་ཨ་མི་རི་ཀ་དང་ཡུ་རོབ་ཀྱི་མནའ་མཐུན་རྒྱལ་ཁབ་དམིགས་བསལ་གྱི་ད་ལྟ་བྱང་ཨེ་ཏི་ལན་ཏིག་དམག་དོན་སྒྲིག་འཛུགས་ཐོག་ལ་དེ་ཚོ་ལ་དཔེ་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད། ག་རེ་ཟེར་ན་ཡུཀ་རེན་གྱི་དམག་འཐབ་དེ་ཤོར་བ་ཡིན་ན་ཨ་ནི་ཨུ་རུ་སུའི་གི་ཅིག་གི་ད་ལྟ་ནེ་ཏྲོའི་གི་རྒྱལ་ཁབ་ཚོགས་མི་རྒྱལ་ཁབ་དེ་ཚོའི་གི་ཨ་ནི་སྒོའི་འགྲམ་བར་དུ་སླེབས་བྱས་ནས་ཨ་ནི་དཀའ་ངལ་བཟོ་ཡག་གི་ཉེན་ཁ་དེ་ཡོང་གི་ཡོད་དུས། ཨ་ནི་ད་ལྟ་ཨ་མི་རི་ཀ་དང་ད་ཅིག་གི་ནེ་ཐྲོའི་གི་ཚོགས་མི་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ཐོག་ནས་ཨ་ནི་ཡུ་ཁ་རེན་ལ་ད་བར་དུ་ཨ་ནི་ད་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་གནང་བ་རེད་དམག་འཐབ་དང་ཐོག་ལ་འགྲོ་གྲོན་བཏང་ཡག་གོ་མཚོན་གང་ཅིའི་ཐད་ནས་ཨ་ནི་རོགས་སྐྱོར་ཤུགས་ཆེན་པོ་ཞིག་གནང་ཡོད་རེད་བྱས་ཙང་རོགས་སྐྱོར་དེ་ཨ་ནི་མུ་མཐུད་ནས་ད་ཅིག་རོགས་སྐྱོར་ཡོང་ཡག་གི་ཆེད་དུ། ཨ་མི་རི་ཀའི་གཞུང་དང་ད་ལྟ་གྲོས་ཚོགས་ཐོག་ནས་གཅིག་ནེ་ཐོའུ་གི་ཁ་སང་ཡུ་ཁ་རེན་གྱི་དམག་འཁྲུག་དེ་ལ་ཡང་ད་ལྟ་ཡུ་ཁ་རེན་གྱི་གཞུང་དང་དམག་དཔུང་ལ་ཡང་རྒྱབ་སྐྱོར་གྱི་རོགས་དངུལ་གནང་ཡག་གི་གྲ་སྒྲིག་ཆ་ཚང་ཡོད་རེད་གྲ་སྒྲིག་གནང་ཡག་གི་འདུན་པ་ཤུགས་ཆེན་པོ་ཞེ་དྲག་ཡོད་རེད་ད་ཡིན་དུས་ཡིན་ནའི་ཨ་མི་རི་ཀའི་རྒྱལ་ཁབ་ཁོ་རང་ནང་ལོགས་ལ་ཡང་ད་ད་ལྟ་དཀའ་ངལ་ཅིག་ག་རེ་འཕྲད་ཀྱི་ཡོད་རེད་ཟེར་ན་ཨ་མི་རི་ཀའི་ནང་དུ་བལྟས་པ་ཡིན་ན་སྲིད་དོན་ཚོགས་པ་གཉིས་ཡོད་པ་འདྲ་བོ། སྲིད་དོན་ཚོགས་པ་གཉིས་ཡོད་རེད་བ་ད་གང་ཆེ་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་ཡིན་ནའི་སྤྱི་མཐུན་ཚོགས་པའི་ནང་ལོགས་ལ་ཡ་དུམ་བུ་གཉིས་ཡོད་པའི་བཟོ་འདྲ་པོ་ཅིག་རེད་གཅིག་གི་ཤོག་ཁག་གལ་ཆེ་བ་དང་གཞི་རྒྱ་ཆེ་བ་དེ་གིས་ཨན་ད་ཡུག་རེན་ལ་ཡ་རོགས་སྐྱོར་བྱེད་དགོས་ཀྱི་རེད་གོ་མཚོན་གྱི་རོགས་སྐྱོར་བྱེད་དགོས་ཀྱི་རེད་དཔལ་འབྱོར་གྱི་རོགས་སྐྱོར་བྱེད་དགོས་ཀྱི་རེད་ཅེས་ཤུགས་ཆེན་པོ་གསུང་གི་ཡོད་རེད་ཨན་ད་དམངས་གཙོ་ཚོགས་པའི་ངོས་ནས་སྲིད་འཛིན Biden དང་བཅས་པ་ཡོངས་རྫོགས་ཀྱིས་རྒྱབ་སྐྱོར་བྱེད་ཡ་དེ་གནད་འགག་ཞེ་པོ་ཅིག་ཆེན་པོ་བརྩིས་ཀྱི་ཡོད་ད་ཡིན་ནའི། སྲིད་འཛིན་ཊམ་ལ་རྒྱབ་སྐྱོར་བྱེད་མཁན་གྱི་ཨ་ནེ་ཕྱོགས་གཏོགས་དང་ཤོག་ཁག་ཚོས་ཀྱིས་འདིས་རོགས་སྐྱོར་བྱེད་ཡག་གི་ཆ་རྐྱེན་དེ་ད་ལྟ་ས་མཚམས་ཁུལ་ནས་ད་ལྟ་ལྷོ་ཨ་མི་རི་ཀའི་ས་མཚམས་ཁུལ་ནས་ཨ་ནེ་རྒྱལ་ཁབ་ནང་ལོགས་ལ་ཨ་རིའི་ནང་ལོགས་ལ་སྐྱབས་བཅོལ་ཞུ་མཁན་མང་པོ་བྱུང་དུས་ཨ་ནེ་དེ་ཚོ་བཀག་སྡོམ་གྱི་ཆེད་དུ་ད་ཅིག་གྱང་རྒྱག་དགོས་ཀྱི་ཡོད་པ་སོགས་པ་དེ་ཚོའི་ཐོག་ནས་ད་ལྟ Biden སྲིད་གཞུང་གི་ཐོག་ནས་ཨ་ནེ་ཁས་ལེན་ཆ་ཚང་བ་ཅིག་མ་གནང་བ་ཡིན་ན།

གཅིག་གིས་ཐེར་འབུམ་བརྒྱ་དང་བཅོ་ལྔ་ཨན་ཡུག་ཀེ་རེན་ལ་གནང་གི་ཡོད་པ་དང་ཨན་མི་མང་གི་ཚོར་སྣང་ནང་ལོགས་ལ་གཅིག་གིས་ད་ཡུག་ཀེ་རེན་ལ་ཡང་དཔལ་འབྱོར་གྱི་རོགས་པ་ཞུ་ཆེད་ཨ་མི་རི་ཀའི་དཔལ་འབྱོར་ཉམས་རྒུད་འགྲོ་བ་དང་ད་དོན་ངོ་མ་ལ་ཡང་ཞིབ་བཙལ་བ་ཡིན་ན། ག་རེ་ཆགས་པ་རེད་ཟེར་ན་དངུལ་ད་ལྟ་ཐེར་འབུམ་བརྒྱ་དང་བཅོ་ལྔ་དེ་གས་ཁེ་ཆེ་ནི་ག་པར་འགྲོ་གི་ཡོད་རེད་ཟེར་ན་ཨ་མི་རི་ཀའི་དམག་གི་གོ་མཚོན་བཟོ་མཁན་གྱི

གི་དབུ་ཁྲིད་ཁོ་རང་གིས་ཨན་ད་ད་འདི་ལ་ཡང་དགག་པ་ཞིག་བརྒྱབ་ཙང་ཨན་ད་ད་ཡུ་རོབ་ཀྱི་ཧང་གྷི་རི་གི་འདིར་བ་སྲིད་འཛིན་ཧང་གྷི་རི་སྲིད་འཛིན་ཝིག་ཏྲོ་ཨོ་བྷན་གྱིས་དགག་པ་བརྒྱབ་པའི་རྐྱེན་གྱིས་ཨན་མཐའ་གཅིག་ཏུ་མཉམ་དུ་ཞུགས་མཁན་ཡོང་གི་ཡོད་མ་རེད་བྱས་ཙང་ད་རིང་མདོར་བསྡུས་པ་ཡིན་ན་ནི་ཛེ་ལན་སི་ཀི་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་གིས་ཨ་མི་རི་ཀ་ལ་ཡ། ཕེབས་ཨན་ནི་ཨ་མི་རི་ཀའི་གི་ད་ཞི་དྲག་གི་དཔོན་རིགས་ཡོངས་རྫོགས་དང་མཇལ་འཕྲད་གནང། ཨན་དེ་ག་ལ་ཡ་གཅིག་གི་དཔལ་འབྱོར་གྱི་རོགས་དངུལ་དེ་གའི་གནད་འགག་ཆེན་པོ་ཡིན་པ་ལ་སྐུལ་མ་བྱས་གནང་སོགས་དེ་འདྲའི་ཅིག་བྱུང་བ་རེད་དེ་ཡིན་ན་ཕྱག་སྟོང་པ་ལོག་འགྲོ་དགོས་ངེས་འདྲ་པོ་ཅིག་ཆགས་པ་རེད་ད་ལྟའི་གནས་སྐབས་རིང་ཁ་ལ་ཨན་དེའི་རྗེས་ལ་ཕར་ཡུ་རོབ་ལ་ཕེབས་པ་རེད་ཡུ་རོབ་ནང་ལོགས་ལ་གཅིག་གིས་ཡུ་རོབ་མནའ་འབྲེལ་སྒྲིག་འཛུགས་ཀྱི་ནང་ལོགས་ལ་ཡུཀ་རེན་ཚུད་བཅུག་ཡག་གི་ཐད་ལ་ཨན་ནི་གང་ལ་གང་འཚམ་ཅིག་གིས།

ཟླ་བ་གསུམ་གོང་ལ་གཟིགས་སྐོར་གནང་ཡོད་རེད་ཝིཏ་ནམ་དང་ཨ་མི་རི་ཀའི་བར་གྱི་འབྲེལ་བའི་ཚད་གཞི་གནས་ཚད་ཧྲིལ་པོ་དང་ཚད་གཞི་དེ་ཆེ་རུ་ཤུགས་ཆེ་བཏང་གནང་ཡོད་རེད་སྤྱི་ཟླ་བཅུ་གཅིག་ནང་ལ་ཡང་ད་ལྟ་ཝིཏ་ནམ་གྱི་དབུ་ཁྲིད་ཉི་ཧོང་ནང་ལ་བསྐྱོད་བྱས་འབྲེལ་ལམ་རྒྱ་སྐྱེད་བཏང་ཡོད་རེད་བྱས་ཙང་ཝིཏ་ནམ་གྱི་རྒྱལ་ཁབ་དེའི་ཆགས་ཚུལ་ཡང་ད་ལྟ་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་གནད་འགག་ཆེན་པོ་ཆགས་ཀྱི་ཡོད་པ་དེ་རྒྱ་ནག་དང་གཅིག་གིས་མ་འོངས་པར་དམག་འཐབ་ཡོང་སྲིད་ཀྱི་ཡོད་པ་དེ་འདྲའི་གི་གནས་སྟངས་ཀྱི་ཐོག་ནས་ཝིཏ་ནམ་གྱི་ཆགས་སྟངས་དང་ཆགས་བབ་དང། ཝིཏ་ནམ་གྱི་ནང་ལོགས་ཀྱི་གཅིག་དམག་དཔུང་དང་ཨ་ནི་དམག་གི་རྣོ་ངར་ལ་སོགས་པ་དེ་ཚོ་ཞེ་པོ་ཅིག་གནད་འགག་ཆགས་ཡོད་དུས་ཨ་ནི་ད་རིང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ཝིཏ་ནམ་ནང་ལ་ཕྱིན་བྱས་ནས་ཨ་ནི་ཝིཏ་ནམ་དེ་ད་ཨ་མི་རི་ཀ་དང་ཨ་ནི་ཉི་ཧོང། ཨོས་ཏྲོ་ལི་ཡ། ཨ་ནི་རྒྱ་གར་ལ་སོགས་པ་དེ་ཚོའི་གི་ཤུགས་རྐྱེན་འོག་ལ་མ་ཕྱིན་པ་བྱས་བྱས་རྒྱ་ནག་འོག་ལ་ཕར་འཐེན་ཡག་ལ་ཡ་ཤུགས་རྒྱག་གར་ཕྱིན་པ་རེད་ཟེར་བྱས་བཤད་ཀྱི་ཡོད་རེད་ད། རྒྱ་ནག་དང་མཐུན་ཕྱོགས་ཀྱི་ཐོག་ནས་ཁྱད་པར་ག་རེ་ཡོད་རེད་ཟེར་བྱས་ནས་ཞུས་པ་ཡིན་ན། ཨ་ནེ་ཝིཏ་ནམ་དེ་རྒྱ་ནག་ནང་བཞིན་གྱི་དམར་ཤོག་གི་ཚོགས་པ་གཅིག་གི་སྲིད་དབང་རྐྱང་པའི་གི་གཞུང་ཞིག་ཆགས་ཀྱི་ཡོད་རེད། ཨ་ནེ་ཝིཏ་ནམ་ལ་ཡང་གཅིག་གི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་དེ་གའི་སྐོར་ལ་ཡང་སྐད་ཆ་བཤད་ཁར་འགྲོ་དུས་ཝིཏ་ནམ་གྱི་སྲིད་གཞུང་གི་རྣ་བ་རྩ་བ་རང་ནས་འགྲོ་གི་ཡོད་མ་རེད། དེ་འདྲའི་མ་འགྲོ་མཁན་ཆགས་བསྡད་ཡོད་རེད། རྒྱ་ནག་དང་མ་མཐུན་པའི་གི་མཐུན་ཕྱོགས་ཅིག་ག་རེ་ཆགས་ཀྱི་ཡོད་རེད་ཟེར་ན།

ཨ་ནེ་ཝིཏ་ནམ་གྱི་ཕྱི་འབྲེལ་གྱི་ཐབས་བྱུས་དེ་ཨ་ནེ་སྨྱུག་མའི་གི་རང་བཞིན་ལྡན་པ་ད་ཅིག་རྩ་བ་བརྟན་པོ་ཡོད་མཁན་ཡིན་ནའི་རླུང་རྒྱབ་པ་ཡིན་ན་ཕར་འཁྱོག་ཚུར་འཁྱོག་གང་ཅི་ཆག་གི་མེད་པ་དེ་འདྲའི་མཚོན་ནས་ད་གང་ཅི་ཞེ་དྲག་གི་མཉེན་པོ་ཡོད་མཁན་ཞིག་ཡིན་ཟེར་བཤད་གི་བ་ད་རྡོག་རྡོག་དེ་ལ་ག་རེ་བཤད་གི་བ་ཟེར་ན། ཁོ་རང་ག་རེ་བཤད་གི་བ་ཟེར་ན་རྒྱ་ནག་མཉམ་དུ་འབྲེལ་བ་བྱས་ནས་རྒྱ་ནག་དང་ཁེ་ཕན་ག་རེ་ལེན་ཡ་ཡོད་ནའི་ལེན་གྱི་ཡིན། ཨ་མི་རི་ཀ་དང་འབྲེལ་བ་བྱས་ནས་ཁེ་ཕན་ག་རེ་ལེན་ཡ་ཡོད་ནའི་ལེན་གྱི་ཡིན་ཉི་ཧོང་དང་འབྲེལ་བ་བྱས་ནས་ཁེ་ཕན་ཕྱོགས་ཡོངས་ནས་ག་བ་ནས་ཡང་ཁེ་ཕན་ལེན་དགོས་ཡོད་ནའི་ལེན་གྱི་ཡིན་ཡིན་ནའི་ཝིཏ་ནམ་རྒྱལ་ཁབ་འདི་ཉིས་སྟོང་གཅིག་གི་བཞི་བཅུ་ཞེ་ལྔའི་ལོའི་བར་དུ་ཡང་དཔལ་འབྱོར་ཡར་ཐོན་ཕྱིན་པའི་རྒྱལ་ཁབ་ཅིག་ལ་ཡང་འཛུགས་སྐྲུན་བྱེད་ཀྱི་ཡིན་ཟེར་ནས་ད་གང་ལྟར་འབད་བརྩོན་འདྲ་བོ་ཅིག་དང་ཐག་ཉེ་པོ་བྱེད་ཡག་གི་ཐབས་ཤེས་འདྲ་བོ་ཅིག་འདི་རེད་ཤག་ད་ཡིན་ནའི་ཝིཏ་ནམ་གྱི་རྒྱལ་ཁབ་ཡོངས་རྫོགས་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད་དེའི་ནང་ལོགས་ནས།

རྒྱ་གར་ནང་ལོགས་ལ་ང་ཚོ་བོད་དོན་བོད་པ་ལ་ཡང་རྒྱབ་སྐྱོར་གནང་མཁན་གྱི་འགོ་ཁྲིད་སྐད་གྲགས་ཆེན་པོ་ཞིག་བྱུང་བ་རེད George Fernandez ཞུ་མཁན་ཅིག་ཨང་ཁོ་རང་གྲོངས་ཚར་བ་རེད་ད་ཡིན་ནའི་ཁོ་རང་གིས་ག་རེ་གསུང་གི་ཡོད་རེད་ཟེར་ན་ཁོ་རང་ཡེ་ཤུ་རེད་ཨང་བོད་པ་མཉམ་དུ་སེམས་ཐག་ཉེ་པོ་ཞེ་དྲག་ཡོད་དུས་ང་ཚེ་འདི་ཕྱི་གཉིས་ལ་ཡང་ང་ཡིད་ཆེས་མེད་ང་ཡེ་ཤུ་རེད་ཡིན་ནའི་གལ་ཏེ་ཚེ་ཕྱི་མ་ཅིག་ཡོད་པ་ཡིན་ན་ངའི་ཚེ་ཕྱི་མ་དེ་ངས་ཝིཏ་ནམ་གྱི་མི་རིགས་ཅིག་ལ་ཡང་སྐྱེ་ཡག་གི་ངས་སྨོན་ལམ་རྒྱག་གི་ཡིན་སྐྱེ་བ་ཤོག་བསམ་གྱི་ཡིན་ག་རེ་ཟེར་ན་ཝིཏ་ནམ་གྱི་མི་དེ་གིས་རྒྱ་མི་ལ་ཡང་འཛིང་ནས་དཔའ་ཁྱོན་ནས་ཞུམ་ཡོད་མ་རེད་ད་རྒྱ་མི་ཏག་ཏག་བཟོས་ཡོད་རེད་ཅེས་བཤད་ཀྱི་ཡོད་རེད། བྱས་ཙང་ཝིཏ་ནམ་རྒྱ་ནག་གིས་ཝིཏ་ནམ་འགུག་ཡག་གི་ཐབས་ཤེས་ཤིག་བྱེད་ཀྱི་ཡོད་དེ། ཝིཏ་ནམ་དེ་འདྲས་བཀུག་ཆོག་ཆོག་ཅིག་དང་ཡང་རྒྱ་ནག་གི་མཉམ་དུ་ལ་ཡང་རྒྱ་ནག་དེ་རྒྱལ་ཁབ་ག་འདྲས་ཅིག་ཡིན་པ། ཨ་ནེ། རྒྱལ་ཁབ་དེ་གི་མཉམ་དུ་ལ་ཡང་འབྲེལ་བ་བྱས་པ་ཡིན་ན་དཀའ་ངལ་ག་ཚོད་བཟོ་གི་ཡོད་པ་དེ་འདྲས་ཀྱི་ཉམས་མྱོང་དང་སློབ་གསོ་ཤུགས་ཆེན་པོ་ཞེ་དྲག་ཐོབ་མཁན་གྱི་རྒྱལ་ཁབ་ཅིག་ཏུ་ཆགས་བསྡད་ཡོད་རེད། ལགས་སོ། བྱས་ན་ད་རེས་དེ་འདྲས་ཅིག་ལ་ཡང་ཐུགས་རྗེ་གནང་ཞུ་མ་འགྲོ། ལགས་སོ། བྱས་ན། ལགས་སོ།